sbs.com.au/tibetan། ཨོ་སི་ཀྲི་ལི་ཡའི་ཁྲིམས་མཐུན་གྱི་ལས་དོན་ལྟ་ཞིབ་ལྷན་ཚོགས Fair Work Commission གིས་རྒྱལ་ཡོངས་སུ་ཆུ་ཚོད་རེར་གླ་ཕོགས་ཉུང་མཐའ་ལ་ག་ཚོད་སྤྲོད་དགོས་མིན་གཏན་འབེབས་བྱས་ཡོད། ལས་མི་རྣམས་ཀྱིས་ངོས་ལེན་ཡོད་མེད་ལ་མ་ལྟོས་པར་ཁོང་ཚོའི་གླ་ཕོགས་རྒྱལ་ཡོངས་ཀྱི་ཁྲིམས་འོག་ལ་གཏན་འབེབས་བྱས་པ་ལས་མི་ཉུང་བ་སྤྲད་དགོས། འོན་ཀྱང་གཞུང་གིས་སྒྲིག་འཛུགས་དམ་པོ་བཟོས་མིན་ལ་མ་ལྟོས་པར་ཚོང་ལས་པ་འགའ་ཤས་ཀྱིས་སོ་སོའི་ཁེ་ཕན་ཆེད་དམིགས་བསལ་རྒྱལ་སྤྱིའི་སློབ་ཕྲུག་དང་ཡུལ་སྐོར་སྤྲོ་འཆམ་པ་རྣམས་ལ་གླ་ཕོགས་ཁྲིམས་ལུགས་དང་མཐུན་པ་སྤྲོད་ཀྱི་མེད། ཁྱེད་ལ་གླ་ཕོགས་མང་ཉུང་རྒྱལ་ཁབ་ཀྱི་ཁྲིམས་དང་མཐུན་པ་ཐོབ་ཀྱི་འདུག་གམ། ད་ལྟའི་ཆར་ཨོས་ཏྲེ་ལི་ཡའི་རྒྱལ་ཡོངས་ཀྱི་གླ་ཕོགས་ཉུང་ཤོས་དཔྱ་ཁྲལ་སྔོན་དུ་ཆུ་ཚོད་རེར་ཨོ་སྒོར་བཅོ་བརྒྱད་ཚེག་ཉི་ཤུ་རྩ་དགུ་དང། བདུན་ཕྲག་རེར་ཨོ་སྒོར་དྲུག་བརྒྱ་དགུ་བཅུ་གོ་ལྔ་ཡིན། ཁྲིམས་མཐུན་གྱི་ལས་དོན་ལྷན་ཚོགས་ཀྱི་གསར་འགྱུར་བརྒྱུད་ལམ་གྱི་འགོ་འཛིན་སྐུ་ཞབས Mark Lee ལགས་ཀྱིས་འགྲེལ་བརྗོད་གནང་བར།

དེ་ནི་གཏན་འཇགས་མ་ཡིན་པའི་ལས་བྱེད་པ་རྣམས་ལ་གཏན་འཇགས་ལས་བྱེད་པའི Full Time Worker བཞིན་གླ་ཡོད་གུང་གསེང་དང་ལོ་མང་ཞབས་ཞུའི་ཐོབ་ཐང་སོགས་མེད་པར་བརྟེན་ཡིན། རེས་གཟའ་སྤེན་པ་དང་ཉི་མ་དེ་བཞིན་གཞུང་འབྲེལ་གུང་གསེང་དང་མཚན་ལས་ལ་གླ་ཕོགས་མང་བའི་ཐོབ་ཐང་ཡོད། རེས་གཟའ་སྤེན་པ་དང་ཉི་མ་དེ་བཞིན་གཞུང་འབྲེལ་གུང་གསེང་ལ་ལས་ཀ་བྱེད་ན་གུན་གསབ་གླ་ཆ་ཡོད། དཔེར་ན། གལ་ཏེ་ཁྱེད་རང་སྣུམ་ཚུགས Service Station ལ་མཚན་མོའི་ཆུ་ཚོད་དང་པོའམ་གཉིས་པ་བར་ལས་ཀ་བྱས་ན། ཁྱེད་ལ་རྒྱུན་ལྡན་གླ་ཆ་ཉུང་ཤོས་སྟེང་ད་དུང་གུན་གསབ་གླ་ཆའམ་ཡང་ན་ཟུར་ཕོགས་སྣོན་མ་རག་དགོས། གལ་ཏེ་ཁྱེད་ལ་རྒྱལ་ཡོངས་ཀྱི་ཁྲིམས་དང་མཐུན་པའི་གླ་ཕོགས་ཏག་ཏག་ཐོབ་ཀྱི་ཡོད་མེད་དོགས་པ་ཡོད་ན་ཁྲིམས་མཐུན་ལས་དོན་ལྷན་ཚོགས་ལ་འབྲེལ་བ་གནང་ན་ཁོང་ཚོས་མཐུན་འགྱུར་དང་རོགས་རམ་ཞུ་ཐུབ། ཁྱེད་ཀྱིས་དྲ་ཚིགས་ཁ་བྱང Calculate ཚེག Fair Work ཚེག GOV ཚེག AU ཐོག་རང་ཉིད་ཀྱི་ལས་ཀའི་ངོ་བོའི་སྐོར་དྲི་བ་འགའ་ཤས་ལ་ལན་འདེབས་བྱས་ནས། ཁྱེད་ལ་ཁྲིམས་ཐོག་ནས་གླ་ཕོགས་ཉུང་མཐའ་ག་ཚོད་རག་གི་ཡོད་པ་ཤེས་ཐུབ་ངེས་ཡིན། ཡང་ན་ཁྱེད་ཀྱིས་གཅིག་གསུམ་གཅིག་གསུམ་དགུ་བཞི་ཐོག་ཞལ་པར་བཏང་ནས་ང་ཚོའི་ལམ་སྟོན་པར་ཐད་ཀར་འབྲེལ་བ་ཞུས་ན་ཁྱེད་རང་གི་ལས་ཀའི་ངོ་བོ་དང་ལས་དུས་ལ་གཞི་བཞག་ཐོག་གླ་ཕོགས་ཉུང་མཐའ་ག་ཚོད་ཐོབ་ཐང་ཡོད་མེད་གསལ་པོ་ཤེས་ཐུབ། Laurie Berg ནི Sydney གྲོང་ཁྱེར་ནང་ཡོད་པའི་མཐོ་སློབ།

Our national survey of over four thousand three hundred people ང་ཚོའི་ལྟ་ཞིབ་དེའི་ནང་ཁྱོན་བསྡོམས་མི་གྲངས་བཞི་སྟོང་སུམ་བརྒྱ་མཉམ་ཞུགས་བྱས་ཡོད། ང་ཚོས་གནས་ཚུལ་བསྡུ་རུབ་བྱས་པ་ལས་བཟོ་ལས་ཁག་མང་དག་ཅིག་ལ། རྒྱལ་སྤྱིའི་སློབ་ཕྲུག་དང་ཡུལ་སྐོར་སྤྲོ་འཆམ་པ་རྣམས་ལ་གླ་ཕོགས་ཉུང་ཤོས་ཀྱི་ཚད་ལས་དམའ་བ་སྤྲོད་ཀྱི་ཡོད་པ་ཐོན་ཡོད། རྒྱལ་སྤྱིའི་སློབ་ཕྲུག་སུམ་ཆ་གཅིག་ལ་གླ་ཕོགས་ཉུང་ཤོས་ཀྱི་ཚད་ལས་དེ་བས་ཀྱང་ཉུང་བ་སྤྲོད་ཀྱི་ཡོད། དེ་མ་ཟད་ལས་ཀའི་གནས་སྟངས་མང་པོ་ཅིག་རྒྱལ་ཁབ་ཀྱི་ཁྲིམས་དང་མི་མཐུན་པ་ཧ་ཅང་སྐྱོ་པོ་འདུག་ཉམས་ཞིབ་དེའི་བརྒྱུད་ཤེས་རྟོགས་བྱུང་བ་ལ་རྒྱལ་སྤྱིའི་སློབ་ཕྲུག་དང་ཡུལ་སྐོར་སྤྲོ་འཆམ་པ་མང་པོ་ཞིག་གིས་གླ་ཕོགས་ཉུང་མཐའི་ཚད་གང་ཡིན་མིན་སྐོར་ཤེས་ཀྱང་རང་ཉིད་ཀྱི་གྲོགས་པོ་གྲོགས་མོ་དང་ངོ་ཤེས་རྣམས་ལ་གླ་ཕོགས་མང་ཉུང་ག་ཚོད་རག་པ་དེ་དང་མཚུངས་པ་རག་ན་འདོད་བློ་ཁེངས་བཞིན་ཡོད། བཟོ་ལས་མང་དག་ཅིག་ལ་དཀའ་ངལ་དེ་དག་ཡོད་ཀྱང་འགའ་ཤས་ལ་དཀའ་ངལ་དེ་བས་ཀྱང་མང་བ་འཕྲད་བཞིན་ཡོད།
was especially common in food services so almost ཟ་ཁང་དང་ཇ་ཁང་དེ་བཞིན་མགྱོགས་ཟས་ཁང་སོགས་ནང་ལྷག་པར་དུ་གླ་ཕོགས་ལས་གནས་གཞན་དང་བསྡུར་ན་ཧ་ཅང་ཉུང་ཉུང་སྤྲོད་བཞིན་འདུག་དེ་མིན་ཤིང་ཏོག་དང་སྔོ་ཚལ་རིགས་འཐུ་བར་གླ་ཕོགས་ཆུ་ཚོད་ལ་ཨོ་སྒོར་བཅུ་དང་དེ་ལས་ཉུང་བ་སྤྲོད་ཀྱིན་འདུག།

ང་ཚོའི་དྲ་ཚིགས་ནས་ཁྱོན་བསྡོམས་སྐད་ཡིག་མ་འདྲ་བ་བཞི་བཅུ་ཙམ་ནང་བསྒྱུར་ཡོད་པ་མ་ཟད་ཁྱེད་ཀྱི་ལས་ཀའི་གནས་སྟངས་དང་གླ་ཕོགས་སྐོར་རང་ཉིད་ཀྱི་མིང་འཁོད་མི་དགོས་པར་ཞུ་གཏུག་བྱེད་ཐུབ་པའི་གོ་སྐབས་བསྐྲུན་ཡོད། རང་ཉིད་ཀྱི་ལས་གནས་དང་སྦྱིན་བདག་སྐོར་ཞུ་གཏུག་བྱས་པའི་རྐྱེན་གྱིས་ཁྱེད་རང་ལ་ལས་ཀ་ཤོར་བ་དང། Visa རྩིས་མེད་དུ་གཏོང་བ་སོགས་ཀྱི་སེམས་འཚབ་ཡོད་ཚེ་ཁྲིམས་མཐུན་གྱི་ལས་དོན་ལྟ་ཞིབ་ལྷན་ཚོགས་ཀྱིས་དེ་ལྟར་མི་ཡོང་བར་རོགས་རམ་གང་ཡོང་ཅི་ཡོང་གནང་གི་རེད་ཅེས་མཱག་ལི་ལགས་ཀྱིས་གསུངས་འདུག། They're worried that if they come to us and talk to us that something bad will happen to them མི་མང་པོ་ཅིག་གི་བསམ་ཚུལ་ལ་གལ་སྲིད་ཁོང་ཚོས་ཁྲིམས་མཐུན་གྱི་ལས་དོན་ལྟ་ཞིབ་ལྷན་ཚོགས་ལ་ཞུ་གཏུག་བྱས་ན་དོ་བདག་སོ་སོར་གནོད་སྐྱོན་ཡོང་བ་མ་ཟད་རང་ཉིད་ཀྱི Visa རྩིས་མེད་བཏང་ནས་སོ་སོའི་ལུང་པར་ཕྱིར་ལོག་བཏང་བར་དོགས་པ་གནང་གི་ཡོད། དེ་ཡང་ངས་ནན་ཏན་བྱས་ནས་ཞུ་ཡ་ལ་ང་ཚོའི་ལྷན་ཚོགས་དང Department of Immigration བར་སྔ་ས་ནས་གྲོས་མཐུན་བཞག་ཡོད། གལ་སྲིད་ཁྱེད་ཀྱིས་ང་ཚོར་ལས་ཀའི་གནས་སྟངས་ཚུལ་མིན་དང་གླ་ཕོགས་རྒྱལ་ཁབ་ཀྱི་ཁྲིམས་དང་མི་མཐུན་པའི་སྐོར་ཞུ་གཏུག་བྱས་ན་ང་ཚོའི་རྟོག་ཞིབ་ལ་ཐད་ཀར་མཐུན་འགྱུར་བྱེད་ཀྱི་ཡོད་པས་ཁྱེད་ཀྱི་བི་ཛའི་གནས་བབ་ལ་སྐྱོན་གང་ཡང་མི་ཡོང་བ་ང་ཚོས་ཁས་ལེན་ཞུས་ཆོག།